བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་ཉི་ཤུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་བཅུ་གསུམ། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྲིད་སྐྱོང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་བྷར་ཛིལ་དང། ཀོ་སྟ་རི་ཀ། ཀོ་ལོམ་བི་ཡ་དང། གཞན། མེག་སི་ཀོ་བཅས་ཀྱི་ནང་གཞུང་དོན་འཚམས་གཟིགས་གྲུབ་ནས། ད་ཆ་ཨ་མི་རི་ཀའི་ནང་ལས་དོན་འགོ་འཛུགས་གནང་ཡོད་པ། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།

སྲིད་སྐྱོང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་བྲེ་ཟིལ་དང། ཀོ་སྟ་རི་ཀ། ཀོ་ལོམ་བི་ཡ་དང། གཞན། མེག་སི་ཀོ་བཅས་ཀྱི་ནང་གཞུང་དོན་འཚམས་གཟིགས་གྲུབ་ནས་ད་ཆ་ཨ་མི་རི་ཀའི་ནང་ལས་དོན་འགོ་འཛུགས་གནང་ཡོད་འདུག་ཕྱི་ཚེས་བཅུ་གཉིས་ཉིན་སྐྱབས་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཨ་རིའི་མངའ་སྡེ་ཀེ་ལི་ཧྥོ་ནི་ཡའི་གྲོང་ཁྱེར Los Angeles གནམ་ཐང་དུ་ཕེབས་འབྱོར་གནང་ཞིང། ལྷོ་ཀེ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གཙོས་ས་གནས་བོད་མི་རྣམས་ཀྱིས་སྣེ་ལེན་ཞུས་ཡོད་པ་དང། ཕྱི་དྲོ་སྲིད་སྐྱོང་མཆོག་ནས་ལྷོ་ཀེ་ལི་ཧྥོ་ནི་ཡའི་ཁུལ་དུ་གནས་སྡོད་བོད་མི་ཚོར་ཐུག་འཕྲད་ཀྱིས་སྐབས་བཅུ་དྲུག་པའི་བཀའ་ཤག་གི་ལས་དོན་དང་སྲིད་བྱུས་སྤྱི་དང། ལྷག་པར་བོད་ཀྱི་དཀའ་རྙོག་སེལ་རྒྱུར་དབུ་མའི་ལམ་གྱི་སྲིད་བྱུས་ལ་གདེང་འཇོག་ཇེ་ཆེར་ཐོབ་པའི་ཐོག་ནས་བོད་རྒྱ་གཉིས་སྨན་གྱི་ཐབས་ལམ་འཚོལ་བཞིན་ཡོད་པའི་སྐོར་དང། ལྷོ་ཨ་མི་རི་ཀའི་ཕྱོགས་བསྐྱོད་ལས་དོན་ལེགས་གྲུབ་བྱུང་བའི་གནས་ཚུལ་འགྲེལ་བརྗོད་གནང་འདུག་དེ་བཞིན་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་འཐུས་མི་དང། ཕྱི་སྲིད་ལས་ཁུངས་དང། ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་ཐུག་འཕྲད་མཇལ་མོལ་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང། གཙུག་ལག་སློབ་གྲྭ་ཁག་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པ་རེད་འདུག་ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི། Rayburn House Office Building། གི་ཚོགས་ཁང་ནང་སྲིད་སྐྱོང་མཆོག་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་བཞེས་བསྐྱངས་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་གྱི་མཛད་སྒོ་འཚོགས་རྒྱུ་ཡིན་པ་རེད་འདུག་ཡང་ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར། ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་རེད་འདུག་ཡང་བོད་ཀྱི་འགྲེམས་སྟོན་ཁང་དུ་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་དབུ་འབྱེད་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་བཅུ་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་སུ་ཆགས་པའི་བོད་ཀྱི་འགྲེམས་སྟོན་ཁང་དུ། ཁྲུང་ཁྲུང་དཀར་མོའི་གློག་བརྙན་བཟོ་སྐྲུན་ཁང་དང། ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ཟུང་འབྲེལ་ཐོག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི། གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་དབུ་འབྱེད་གནང་ཡོད་པ་རེད་འདུག། སྐབས་དེར་འགྲེམས་སྟོན་གྱི་ཟུང་འབྲེལ་གོ་སྒྲིག་པ་བསྟན་འཛིན་བསོད་ནམས་ལགས་དང་རི་ཏུ་ས་རིན་རྣམ་གཉིས་ནས། བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་དང་འབྲེལ་བའི་འགྲེམས་སྟོན་གནང་དགོས་པའི་དམིགས་ཡུལ་དང། ཁོང་རྣམ་གཉིས་ནས། བཙན་རྒོལ་རྒྱལ་སྐྱོབ་ལས་འགུལ་དང་འབྲེལ་བའི་དངོས་བྱུང་གློག་བརྙན་བཟོ་སྐྲུན་གནང་བའི་བརྒྱུད་རིམ་ངོ་སྤྲོད་གནང་ཡོད་པ་རེད་འདུག་སྐུ་མགྲོན་གཙོ་བོ་བདེ་སྲུང་བཀའ་བློན་ཟུར་པ་འབྲོང་ཆུང་དངོས་གྲུབ་མཆོག་ནས་རྒྱ་ནག་དམར་པོ་གཞུང་གིས་བོད་བཙན་བཟུང་བྱས་པའི་རྗེས་སུ་བོད་ཕྱི་ནང་གཉིས་ནས་བོད་མི་མི་ཐོག་རིམ་པས། རྒྱ་མིར་འགོག་རྒོལ་རྣམ་པ་འདྲ་མིན་ཐོག་སྤེལ་ཏེ། བོད་དོན་བདེན་པའི་འཐབ་རྩོད་ཀྱི་མཇུག་མཐུད་ནས་ད་བར་བོད་དོན་གསོན་གནས་ཐུབ་པའི་བརྒྱུད་རིམ་ཞིབ་ཕྲ་ངོ་སྤྲོད་དང་འབྲེལ། ལས་འགུལ་དེ་དག་ཁྲོད་དུ་བོད་མི་དཔའ་བོ་མང་པོས་གཅེས་པའི་ལུས་སྲོག་ལ་མ་འཛེམས་པར་དཀའ་སྤྱད་སྡུག་རུས་ཀྱིས་འཐབ་རྩོད་རྒྱུན་གནས་སླད་ཞི་དྲག་ལས་འགུལ་སྣ་ཚོགས་སྤེལ་བ་ནི་སྤོབས་པ་སྐྱེ་འོས་པ་ཞིག་དང། ཁོང་རྣམ་པའི་མཛད་རྗེས་དེ་དག་རྗེས་སུ་དྲན་འོས་པ་ཞིག་ཡིན་པ་གསུངས་ཡོད་པ་རེད་འདུག་གཞན་ཡང་གོང་ཞུས་ཀྱི་འགྲེམས་སྟོན་དབུ་འབྱེད་ཀྱི་མཛད་སྒོ་དེར་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས་ད་ཐེངས་ཀྱི་འགྲེམས་སྟོན་འདིའི་གལ་གནད་དང་འབྲེལ་བའི་སྐོར་གསུང་བཤད་གནང་ཡོད་པ་རེད་འདུག། ཡང་རྒྱ་ནག་གིས་བྱང་ཀོ་རི་ཡའི་མི་སེར་ལྔ་བརྒྱ་ལྷག་བཙན་དབང་ཐོག་ཕྱིར་ལོག་བྱས་པ་དེར། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་བློ་འཚབ་ཡོད་པའི་སྐོར་རེས་གཟའ་ཕུར་བུ་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་ཡོད་པ་རེད་འདུག་དེ་ཡང། འགྲོ་བ་མིའི་ཐོབ་ཐང་བརྟག་ཞིབ་ཚོགས་པས་སྤེལ་གནང་བའི་གསར་འགོད་གསལ་བསྒྲགས་དེའི་ནང། རྒྱ་ནག་གིས་བྱང་ཀོ་རི་ཡའི་མི་སེར་ཕྱིར་འབུད་བྱས་པ་ཕལ་ཆེ་བ་བུད་མེད་ཡིན་པའི་སྐོར་དང། ཁོང་རྣམས་བྱང་ཀོ་རི་ཡའི་བཙན་དབང་གི་ངལ་རྩོལ་བསྒྱུར་བཀོད་ར་བ་ཁག་གི་ནང་དོ་དམ་བཙོན་འཇུག་བྱས་ནས་མནར་གཅོད་དང། འཚེ་བའི་འཁྲིག་སྤྱོད། བཙན་དབང་ཐོག་གར་སོང་ཆ་མེད་དུ་གྱུར་བཅུག་པ་དང། དེ་མིན་དམར་གསོད་གཏོང་བའི་ཉེན་ཁ་ཤུགས་ཆེ་འཕྲད་རྒྱུ་ཡིན་པའི་སྐོར་བཀོད་འདུག་ལྷོ་ཀོ་རི་ཡའི་ནང་གསང་བའི་ཐོག་ཡེ་ཤུའི་ཆོས་སྤེལ་མཁན་དང། བྱང་ཀོ་རི་ཡ་དང་རྒྱ་ནག་ནང་འབྲེལ་བ་ཤུགས་ཆེ་ཡོད་མཁན། Stephen Kim ཞུ་བ་ཞིག་གིས་ཁ་ཉིན་ཕྱི་ཚེས་དགུའི་དགོང་མོར་རྒྱ་ནག་གིས་གོང་ཞུས་བྱང་ཀོ་རེའི་མི་སེར་དེ་དག་སྣུམ་འཁོར་ཁག་ནང་འོར་འདྲེན་གྱིས་ས་མཚམས་ཁག་ལྔའི་ནང་ཕྱིར་ལོག་བྱས་ཡོད་པའི་སྐོར་བརྗོད་ཡོད་པ་མ་ཟད་ཁོང་གིས་བྱང་ཀོ་རེའི་མི་སེར་ཁག་ཅིག་གིས་རྒྱ་ནག་གི་སྲུང་བྱའི་མི་སྣ་བརྒྱུད་ཁོང་ཚོའི་ལྷོ་ཀོ་རི་ཡ་ནང་ཡོད་པའི་ཉེ་སྤུན་རྣམས་ལ་བརྡ་ལན་སྤྲོད་ཆེད་ཁ་པར་གཏོང་རྒྱུ་ཡང་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། ཉེ་སྔོན་ཕྱི་ཟླ་བརྒྱད་པའི་ནང་བྱང་ཀོ་རི་ཡའི་གཞུང་གིས་ཏོག་དབྱིབས་བཅུ་དགུའི་གཉན་རིམས་རྗེས་ས་མཚམས་སླར་ཡང་སྒོ་འབྱེད་བྱེད་པའི་གསལ་བསྒྲགས་བྱས་པ་ནས་བཟུང་རྒྱ་ནག་ནང་བྲོས་བྱོལ་དུ་ཕྱིན་པའི་བྱང་ཀོ་རི་ཡའི་མི་སེར་རྣམས་བཙན་དབང་ཐོག་ཕྱིར་ལོག་བྱེད་པའི་བློ་འཚབ་དེ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད། བྱང་ཀོ་རི་ཡས་ས་མཚམས་ཐོག་གི་སྲུང་སྐྱོབ་ཀྱི་ལས་དོན་ཁག་ཤུགས་ཆེ་རུ་བཏང་ཡོད་པ་རེད་འདུག། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འཛམ་གླིང་གི་རྒྱལ་ཁབ་ཁག་གིས་རྒྱ་ནག་གི་ཡུལ་ནང་བྱང་ཀོ་རི་ཡའི་བྲོས་བྱོལ་དུ་ཡོང་མཁན་རྣམས་ཕྱིར་འབུད་བྱེད་པ་དེར་སྐྱོན་བརྗོད་གནང་དགོས་པའི་སྐོར་དང། བྱང་ཀོ་རི་ཡའི་ནང་དོ་དམ་བྱས་པ་རྣམས་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དཔོན་རིགས་རྣམས་དང་ཐུག་འཕྲད་བྱེད་བཅུག་ནས་ཁོང་རྣམས་ལ་སྐྱབས་བཅོལ་གྱི་གནས་བབ་སྤྲོད་ནས་ལྷོ་ཀོ་རི་ཡ་དང་དེ་མིན་འཛམ་གླིང་གི་རྒྱལ་ཁབ་གཞན་ཁག་གི་ནང་ཉེན་ཁ་མེད་པར་བསྐྱོད་བཅུག་དགོས་པའི་དགོས་འདུན་བཏོན་གནང་ཡོད་པ་རེད་འདུག། རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་མའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུར་འགྲན་སྡུར་གྱི་ངོ་བོའི་ཐོག་ནས་གནང་བའི་དགེ་མཚན་ཆེ་ལུགས་སྐོར་སློབ་ཕྲུག་ཁག་ཅིག་གིས་བསམ་ཚུལ་བཏོན་གནང་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས། ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་དང་བཅུ་གསུམ་ཉིན་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་སམ་བྷོ་ཊ་སློབ་གྲྭའི་ནང་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔའི་ནང་གི་སློབ་གྲྭ་ཁག་དྲུག་གི་སློབ་ཕྲུག་ཁྱོན་བསྡོམས་པའི་བརྒྱ་དང་སུམ་ཅུ་སོ་བཞི་སྐོར་ཞིག་ནས་རྩོམ་རིག་དང་རིག་གཞུང་སྒྱུ་རྩལ་ཡར་རྒྱས་གཏང་ཐབས་དང་འབྲེལ་བའི་ཉམས་མྱོང་བརྗེ་རེས་ཀྱི་སྡིངས་ཆ་བསྐྲུན་པའི་འདུ་འཛོམས་གནང་བ་དེར་བོད་མིའི་སྒྲིག་འཛུགས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར་འགྲན་བསྡུར་གྱི་རྣམ་པ་མེད་པར་ལག་བསྟར་གནང་བའི་འདུ་འཛོམས་འདི་གང་ཅིར་ཚགས་ཚུད་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། དེའི་སྐོར་འདུ་འཛོམས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོར་ཆེད་ཕེབས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་སམ་བྷོ་ཊའི་སྤྱི་ཁྱབ་འགན་འཛིན། ཚེ་རིང་དོན་འགྲུབ་ལགས་ཀྱིས་གསུངས་གནང་བྱུང།
དེའི་ཐོག་ལ་ཚང་མས་ཀྱི་ཅིག་མཉམ་ཞུགས་རེད་དེ་ཅིག་བསླབ་གྲྭ་ཁག་སོ་སོ་ཀྱི་གོ་སྒྲིག་གནང་སྟངས་རེད་ཚང་མ་ལ་ཅིག་འགྲན་སྡུར་མེད་ན་ཅིག་འཐུས་ཤོར་འགྲོ་བའི་རྣམ་པ་འགྲོ་བ་དང་ཅིག་མཉམ་ཞུགས་ཡག་པོ་མ་བྱས་པའི་རྣམ་པ་བཟོ་འགྲོ་བ་འདི་རྩ་བ་ནས་མི་འདུག་གང་ལས་ཡག་ག་འགྲོ་བཞིན་པའི་མཐོང་སོ་དེ་འདུག་གང་ལ་ད་རེས་དེ་ཐེངས་ཐོག་མ་དེ་ཡིན་པ་སོང་ཙང་ཨ་ནི་མ་འོངས་པ་ལ་གཅིག་ད་ཤེས་རིག་ནས་ཨ་ནི་མུ་མཐུད་ཀྱི་ནི་དེ་འདྲ་འདུ་འཛོམས་གོ་སྒྲིག་གནང་ཐུབ་ཡོད་ན་ཏན་ཏན་གྱི་ང་རང་ཚོའི་བོད་མི་རིགས་ཀྱི་ཨ་ནི་ཅིག་སྐད་དང་ཡི་གེ་རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ་ལ་ཨ་ནི་ཏན་ཏན་གྱི་གོམ་པ་ཆེན་པོ་ཅིག་སྤོས་ཤག་བསམ་བསམ་འདྲ་ཅིག་ཚོར་སྣང་བྱུང། ཁོང་གིས་མུ་མཐུད་གསུང་དོན་ལ་ད་ལན་གྱི་འདུ་འཛོམས་དེ་གོ་སྒྲིག་ཞུ་སྒོ་ཁག་འཐུས་ཚང་གནང་ཡོད་པ་གསུང་གནང་བྱུང་ལ། ཉིན་གཉིས་ཀྱི་འདུ་འཛོམས་དེའི་ནང་དབྱིན་བོད་གཉིས་ཀྱི་ཐོག་བགྲོ་གླེང་དང་སྙན་ཚིག་གྱེར་འདོན། དེ་བཞིན་གཏམ་བརྗོད་འཁྲབ་སྟོན་དང་གཞན་ཡང་གཞས་སྣ་འདྲ་མིན་འཁྲབ་སྟོན་གནང་བ་སོགས། འདུ་འཛོམས་འདིའི་ནང་བྱ་སྒོ་རྣམ་གྲངས་བདུན་ཙམ་ཞིག་འདུག་ཅིང། འདུ་འཛོམས་འདིའི་ནང་མཉམ་ཞུགས་གནང་བའི་སློབ་མ་གསུམ་ལ་ད་ལན་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག། རྩོམ་རིག་དང་རིག་གཞུང་སྒྱུ་རྩལ་གྱི་འདུ་འཛོམས་དེ་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་གནང་བ་དེ་ལས་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བ་ཡིན་ན། དགེ་མཚན་ཆེ་ལུགས་སྐོར་སློབ་མ་ཚོས་བསམ་ཚུལ་བརྗོད་བྱུང། དེ་ཡང་ཀོ་ལི་གྷལ་ནས་ཡིན་པའི་སློབ་མ་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྗོད་དོན་ལ།
འགྲན་བསྡུར་ཡོད་ན་ང་རང་གིས་ནི་ཡག་འདུག་བསམ་གྱི་འདུག་ག་ལབ་ན་འགྲན་བསྡུར་ཡོད་ན་ང་ཚོ་གིས་ནི་ཁོ་ལས་ད་ང་ཚོ་ཁོ་ཡག་པོ་འདུག་ང་ཚོ་ཁོ་ཚོ་ལས་ཡག་ག་ཆགས་དགོས་འདུག་ལབ་ནི་ངེད་ཀྱིས་སོ་སོ་གི་སེམས་ཤུགས་ནམ་རྒྱུན་ནས་སེམས་ཤུགས་ཅིག་སྐྱེད་དང་འོ་དེ་ཡོད་དུས་སྐབས་དུ་ནི་འོ་ཕྱིས་ནས་ངེད་ཀྱིས་ནི་འགྲན་བསྡུར་དེ་ཡོད་ན་ནི་ང་ཚོ་གིས་ད་ག་ལ་བ་རེད་སོ་སོ་སྤོ་བོ་དེ་ཚོས་རང་བྱུང་གིས་ད་ཁོ་ཚོ་ལས་ཡག་ག་ཆགས་དགོས་ཡོད་ནི་ཁོ་ཚོ་ལས་ཡང་ང་ཚོ་གིས་ད་ཡང་ལྟ་བ་ད་སུས་བརྙེད་ཡོང་གི་རེད་ཡང་ག་རེ་ལབ་ན

མི་དུང་ཚོགས་ཀྱི་ང་རྒྱལ་བྱིན་ནས་བྱིས་ཀྱི་བ་དག་ཡིན་ནས་མ་ང་ཚབ་བཙུགས་བའི་བསམ་གི་ཚབ་སྐྱེ་བའི་བསམ་གི་འདུག་པ་ནས་ད་བིན་འགྲན་བསྡུར་མེད་དུས་ག་ལས་ཡོད་བ་དང་ཨ་ཁོ་རང་ཚོ་ཚང་མ་གི་སོ་སོ་ཚོ་ཁ་ཆུ་བོ་བས་སོ་སོ་ཚོ་གང་ཐུབ་ཐུབ་བྱས་དང་ཨ་ད་དུང་གང་ཐུབ་ཐུབ་བྱས་ད་ད་དུང་ཡང་ཨ་ཁོ་རང་ཚོ་གི་ཤུགས་རྒྱབ་ཆེད་ཨ་ཁོ་རང་ཚོ་གི་བ་དག་སོ་སོ་ཚོ་ད་གང་བསམ་གོ་བས་འགྲན་བསྡུར་མེད་ཙང་ཕར་ཚུར་བསམ་ཚུལ་བཤད་འགྲོ་བ་དང་ཨ་མི་ཙམ་ནི་ཨ་གོ་རྟོགས་སྤེལ་ཐུབ་བ་ག་བས་ཡིན་ནས་ཕར་ཚུར་གོ་རྟོགས་སྤེལ་ཐུབ་བ་དེ་འདྲ་ཡང་བྱུང་སོང་བསམ་གི་འདོད་པ། ང་བསྟན་འཛིན་ཡོན་ཏན་སམ་བྷོ་ཊ་གུ་རུ་པུ་ར་ནས།

པུའུ་ནས་ཀྱི་ཏིས་བོད་བརྒྱུད་མ་གཞི་འགྲན་བསྡུར་དེ་དགོས་འདུག་ར། བྱས་ཙང་དེ་སྔ་ཡིན་ན་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་གི་ནང་རིག་གཞུང་དང་རྩེད་མོའི་འགྲན་བསྡུར་གོ་སྒྲིག་ཞུ་གི་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ཁྱབ་ཁོངས་སམ་བྷོ་ཊས་རྩིས་བཞེས་གནང་བའི་རྗེས་སུ་ད་ལན་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་འདུ་འཛོམས་དེ་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་གཞིར་བཟུང།

བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས། ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་བསྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིང་གིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ་ཤི་ཙང་ཞེས་པའི་འབྲི་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས་ཤི་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་ཡིན་པའི་ཐོག་ནས་བྱེད་སྟངས་ཆེན་པོ་ནོར་གྱི་ཡོད་རེད་དེ་བས་བརྩམས་པ་ལ། ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ནི་བོད་མི་རིགས་ཚོའི་ངོས་ནས་དེ་མཐའ་གཅིག་ཏུ་ངོ་རྒོལ། ཞེས་ཤི་ཙང་གི་ཚིག་དེ་ཚོ་བེད་སྤྱོད་བཏང་ཚུལ་མཐའ་གཅིག་ཏུ་ངོ་རྒོལ་བྱས་དང། དེ་ལས་ཕན་འབད་ཀྱིས་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་དེའི་སྒང་ལ་དོ་སྣང་སྤྲད་དགོས་དེ་ངེས་པར་དུ་བསམ་བློ་བཏང་དགོས་རེད་ཅེས་དེ་ཞུ་འདོད་ཡོད།
འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱི་ཡིག་ཆའི་ནང། ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས་ཤི་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན་ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་བཞིན་ཐེངས་བཅུ་ལྷག་སྐུལ་སྤེལ་བྱས་ཡོད་པ་དེ་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང Xizang ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱེད་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ་དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་བསྒྱུར་འོག་ཡོད་པའི་ས་ཁུལ་གཅིག་པུར Xizang ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང།

བོད་པའི་བོད་གཞུང་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་དེའི་ས་ཆ་དེ་ལ་གོ་བདེ་བ་འདྲ་བོ་འདྲ་བོ་བེད་སྤྱོད་བཏང་བསྡད་གོ། ག་རེ་རེད་ཟེར་ན། དེ་དབང་བསྒྱུར་བྱས་མེད་པ་དེ་ཚོ་ཁོ་ཚོ་དེ་ནས་ཁ་ཤས་སི་ཁྲོན་ལ་ཡིན་ཁ་ཤས་མཚོ་སྔོན་ཡིན་མིན་ས་ཆ་དེ་གི་མིང་བཏགས་བསྡད་གི་རོ། ཨོ། ད་དེ་འདྲའི་ནི་གོ་ཟོན་དེ་རྒྱ་ཡིག་ནང་གི་གཙང་ཟེར་ཡག་ཆེ་བ། ཕལ་ཆེར་ད། ལོ་བརྒྱ་ཚར་ཆེ་རོ། དེ་ནི་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་པ་དེ་ལ་གོ་བདེ་བ་འདྲ་བོ་ཞིག་ཆགས་འདུག། གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་ཐ་སྙད་ཤི་ཙང་ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་གི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི་ཤི་ཙང་ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས། བོད་ལ་ཞི་ཙང་ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གི་སི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲའོ་ཨེར་ཧྥན་གྱིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ་ཞི་ཙང་ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང། བོད་ལ་ཞི་ཙང་ཟེར་མཁན་དེ་ཐ་སྙད་དང་པོ་བཏགས་མཁན་དེ་མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲའོ་ཨེར་ཧྥན་ཟེར་མཁན། བོད་དུ་ཆིག་སྟོང་དགུ་བརྒྱ་བཅུ་མེད་དྲུག་ལ་དཔུང་འཇུག་བྱེད་མཁན་དེ་གིས། ཆིག་སྟོང་དགུ་བརྒྱ་དགུ་བརྒྱ་བཅུ་མེད་བརྒྱད་ཀྱི་ལོ་ལ། ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་བར་གྱི་ས་ཁྱོན་དེ་ལ། ཨ་ནི། ཁ་སོག་ལས་ཞི་ཙང་ཞིང་ཆེན་ཞེས་མིང་བཏགས་པ་ཡིན་ཟེར། བཏགས་ཀྱི་ཡིན་ཟེར་འདི་ཁོས་ཁྱབ་བསྒྲགས་བྱས་པ་དེ་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། བོད་ལ་ཞི་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཞི་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པར་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ། གསུངས་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང། ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་རྫ་དམར་ཚོགས་པའི་ངོས་ནས་ཉེ་ཆར་ལ་དྭགས་ཀྱི་ལུང་ཁུག་ས་ཁུལ་ཁག་ཅིག་ནང་སྐོར་སྐྱོད་ཀྱིས་རྒན་རབས་བཞི་བཅུ་ཞེ་དགུ་ཙམ་ལ་ཟླ་རེའི་འཚོ་སྣོན་དང་ཕྲུ་གུ་ཚོར་དཔེ་དེབ་དང་རྩེད་ཆས་སོགས་བགོ་འགྲེམས་བྱས་ཡོད་པའི་སྐོར། འགན་འཛིན་དོན་གྲུབ་རྡོ་རྗེ་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ད་ལྟ་གོང་དུ་ངོ་སྤྲོད་གནང་པའི་ལེ་ཚན་འདི་འགོ་མ་ཚུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་རྫ་དམར and Sponsor འམ་རྫ་དམར་དང་སྦྱིན་བདག་ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེའི་སྐོར་འདས་པའི་ང་ཚོའི་ལེ་ཚན་ཁག་གི་ནང་ལས་གཞིར་གཞིགས་པའི་རིམ་པས་རྒྱང་སྲིང་ཞུས་ཡོད། ད་རེས་ལེ་ཚན་འདིའི་ནང་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་རྫ་དམར་དང་སྦྱིན་བདག་ཞེས་པའི་ཚོགས་པའི་ངོས་ནས་ཉེ་ཆར་ཕྱི་ཟླ་དགུ་པའི་ནང་ལ་དྭགས་ཀྱི་ལུང་ཁུག་བྱང་ཐང་མངའ་ཁུལ་ཁ་ཤས་ནང་བོད་རིགས་ལོ་ན་རྒན་རབས་ཉམ་ཐག་ཁག་ཅིག་གི་སྡོད་གནས་སུ་སྐོར་སྐྱོད་གནང་སྟེ་ཟླ་བ་རེའི་འཚོ་སྣོན་སྦྱིན་བདག་འཚོལ་ཞིབ་དང་སྦྲགས་མཐུན་འགྱུར་གནང་བའི་གནད་དོན་ཐད་ཚོགས་པ་འདི་བཙུགས་གནང་མཁན་དོན་གྲུབ་རྡོ་རྗེ་ལགས་སུ་བཀའ་འདྲི་ཞུས་པ་ཡིན། དོན་གྲུབ་རྡོ་རྗེ་ལགས་ཐོག་མར་འཚམས་འདྲི་ཞུ་གི་ཡིན། ང་ཚོས་ངོ་དེབ་ནང་ལ་ཡང་ཤེས་རྟོགས་བྱུང་ཡ་ལ་བྱས་པ་ཡིན་ན་ཁྱེད་རང་ཉེ་ཆར་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་ཕེབས་ནས་ནས་རྒན་རབས་འགའ་ཤས་ལ་ཟླ་བ་རེའི་གི་འཚོ་སྣོན་རོགས་རམ་གནང་འདུག་པ་ལགས།
སྤྱི་ཚོགས་ནང་ལ་དྭགས་དེ་ང་ཚོས་ཀྱི་ཐབས་ཆེན་པོ་བྱས་ནི་བྱང་ཐང་དེ་འདྲ་ཡོད་བ་བྱས་ཅིག་ལ་དྭགས་ལ་དེ་ད་ང་ཚོས་མ་འདྲ་ཅོག་མཐོང་དགོས་ར་ཧ་ད་ཅི་ད་ནི་ང་ཚོས་ཀྱི་ད་ལ་དྭགས་ལའི་ཧ་གོ་ནི་ལོ་གཉིས་ཐོག་འགྲོ་སོང་ར་ཨ་ཟེར་ལོ་གཅིག་གཉིས་ལ་ང་ཕ་གི་འགྲོ་བྱང་ཐང་གཅིག་ལ་འགྲོ་ཡིན་བྱང་ཐང་སུམ་མདོ་ལ་ཡ་ཅིག་འགྲོ་ཡིན་ཨ་བྱང་ཐང་ཉོ་མ་ལ་ཅིག་འགྲོ་ཡིན་ཨ་ནི་ཕ་གི་གླེ་ལ་ད་འགྲོ་ཡིན་ཤ་ཤ་རེད་བ་ཨ་འདིའི་སྐབས་སུ་འུ་ལ་ང་ཚོས་ཀྱི་ཡ་ཅིག། ཁ་ལོ་རེ་སྐོར་འདྲ་བོ་དང Jacket འདྲ་བོ་ཉོས་བྱས། རྩེད་མོ་རྩེ་དང་ཉོས་ཕྱིན་པ། འདི་ཁོ་ཚོ་ཅིག་གིས་ཡག་པོ་ར་མཐོང་ཙང་སྤུ་གུ་ཚོ་དཔེ་དགའ་བོ་བྱེད་ཀྱི་འདུག་བ་འདི་འདུག་ནི་རྒས་འཁོགས་ཚང་མ་ལ་ང་ཚོ་ཁོང་ཆིག་སྟོང་ཆིག་སྟོང་ལོ་སར་གྱི་མཚམས་འགྲོ་དུས་ང་ཚོ་ལོ་སར་ཉེ་བ་ང་ཚོ་ད་ང་ཚོ་ལོ་སར་གྱི gift ལབ་ནི་ད་ལོ་འདི་གི March ལ་ང་ཚོ་གི་ལོ་སར gift ལབ་ནི་ང་ཚོ་ལོ་ལ་དྭགས་ལ་འགྲོ་བ་རེད། ལ་དྭགས་འགྲོ་དུས Project དཔེ་ཡག་པོ་ཆགས་སོང་ཆགས་དུས་ང་ཚོ་ད་ཡང་བསྐྱར་ཅིག་ང་ཚོ་འགྲོ་དགོས་ད་འདི

སློབ་གྲྭ་ཕྲུ་གུ་ཁོ་ཚོ་ཁོ་ཚོ་གིས་དེ་འདྲས་ན་ང་ཚོ་ཅིག་བྱེད་ཀྱི་ཡིན་ལབ་ནས་རྒན་འཁོགས་ཅིག་ང་གཅིག་བྱེད་ཀྱི་ཡིན་རྒན་འཁོགས་ངས་གཉིས་བྱེད་དགོས་ཅིག་ལ་ངས་རྒན་འཁོགས་གསུམ་བྱེད་དགོས་ལབ་ནས་སླེབས་སོང། དེ་འདྲས་དུས་ང་ཚོ་གིས་ད་ལྟ་ཁ་ཤས་ད་སྦྱིན་བདག་རྒན་འཁོགས་ལྔ་བྱེད་ཀྱི་ལབ་སོང་ཁ་ཤས་ཀྱི་སྦྱིན་བདག་བེལ་ཇེམ་ནས་ཨ་ཅག་ཅིག་ཡོད་ཁོ་རང་མིང་ལ་སྐལ་བཟང་ཆོས་སྒྲོན་ལགས་ཁོ་རང་དང་ཁོ་རང་རོགས་པ་ཚང་མ་བསྡོམས་ནས་རྒན་འཁོགས་ལྔ་བྱེད་ཀྱི་ལབ་སོང་ཨ་ད་ལྟ་མགོན་པོ་ལགས་ངེད་ཅོ་རེད་ཁོ་རང་ཧྥ་རན་སི་ནས་རེད་བཞག་ཁོ་རང་གིས་རྒན་འཁོགས་ལྔ་བྱེད་ཀྱི་ལབ་སོང་ཨ་ནི་དེ་ལ་ནིའུ་ཡོག་ལ་ཨ་ཅག་དེ་ཅིག་འདུག་ཕེས་བུག་གི་མིང་ལ་ཀ་རུ་ན་ཀ་རུ་ན་ཁོ་རང་གིས་རྒན་འཁོགས་ཅིག་ལྔ་བྱེད་ཀྱི་གསུངས་སོང་ཨ་ནི་ནི་ད་མང་པོ་སླེབས་ཀྱི་འདུག་ད་མང་པོ་དེ Demand དེ་དཔེ་ཆེན་པོ་རེད་བཞག་དེ་ནི་ཨ་ངས་བསམས་སོང་ཨ་ཟེར་ད་དེ་དངོས་གནས་ཡག་པོ་འགྲོ་དགོས་སོ་ཟེར་སོང་ཨ་ངས་ཨ་ནི་ཕ་གའི་རོགས་ར་སྐད་བྱས་ཨ་ནི་ཕ་ག་ནི་ངའི་ལ་དྭགས་ལ་ཨ་ནི་ཚང་མ་ལ་ངས

ཁོང་ཚོའི་གིས་ཚོར་སྣང་ག་འདྲས་བསྟན་གནང་གི་འདུག་ལ། དཔེ་དགའ་བོ་བྱེད་ཀྱི་འདུག་རྒན་འཁོགས་ཚོ་སྙིང་རྗེ་ཁོ་རང་ཚོ་དཔེ་དགའ་བོ་བྱེད་སྟངས་ཁོང་ཚོ་ད་གང YouTube དང་དེ་འདྲ Facebook དེ་འདྲ་ཧ་གོ་མ་རེད་བ་ཡིན་བྱས་ཡིན་ན་ང་ཚོ་ལ་ཡ་ལ་གི་བ་དེ་འདྲས་ཁྱེད་རང་ཚོ་གི་པར་དང་ཁྱེད་རང་ཚོ་བརྙན་ཐུང་དེ་ཚོ་ང་ཚོ་ད་བོད་པ་ཚང་མ་སྟོན་དགོས་རེད་དང་ང་ཚོ་གི་དྲ་རྒྱ་ནང་བཞག་བྱས་ཚང་མ་གི་མཐོང་གི་རེད་དང་ཁ་ཤས་ཀྱིས་ཨ་འགྲིག་གི་འགྲིག་གི་འགྲིག་གི་གད་མ་འདྲ་ཡིན་བྱས་ཨ་ནི་གད་མ་ཨ་ནི་ལབ་ན་ང་ཚོ་གི་ཨ་ནི་འགོ་ཚུགས་བྱེད་དགོས་བ་ཁ་ཤས་རོགས་པ་བྱེད་འགོ་ཚུགས་བྱེད་ཁ་ཤས་ང་ཚོ་ཡང་ཕྱི་གསལ་ནང་གསལ་སྟོན་དགོས་རེད་བ་ཡ་ང་ཚོ་འདི་ཡིན་དུས་ད་ཕྱི་གསལ་ནང་གསལ་འདི་གལ་ཆེན་པོ་རེད་ཟེར་གི་མཐོང་གི་འདུག་བ་འདི་མང་གོ་ད་འདི་ང་ཚོ་ཡང་ཞིབ་འཇུག་བྱེད་གི་འདི་འདི་དུས་ཚོད་བྱེད་ཡོད་མ་རེད་བ་ང་ཚོ་ལ་ཉི་མ་ལྔ་བ་ཞེ་མ་རེད་འདི་ཡིན་དུས་ཨ་ནི་སུ་སུ་གི་འགྲིག་གི་འགྲིག་ལབ་ན་ང་ཚོ་ཡ་ནི་ང་ཚོ་ཇི་འདྲ་ལ་སྟོན་དགོས་འདུག་དཔེ་ལེ་ལ་བོ་རེ་བྱེད་བཞག་འདི་དྲ་རྒྱ་དེ་བཞག་བཞག་འདི་ཨ་ཚང་མ་མཐོང་ཡོང་དུས་ཨ་ནི་ང་ཚོ་ཡ་ནི་ལས་ཀ་གཙང་མ་རང་ཆགས་འགྲོ་གི་འདུག་བ།

ཕྲུ་གུ་ཉམ་ཐག་ཚོ་ལ་ཡང་ད། གཙོ་བོ་དེ་སློབ་གྲྭ་ཆེ་འབྲིང་གསུམ་ནང་ལ་ཡོད་པའི་གི་ཕྲུ་གུ། ད། དགོས་ངེས་ཅན་དེ་གའི་སློབ་ཡོན་རོགས་རམ་གནང་གི་ཡོད་ལ། རྫ་དམར Sponsor ལབ་ཡག་དེ་ང་ཚོས་དེ་ཨ་རིར་དེབ་སྐྱེལ་བྱེད་དུས་དེབ་སྐྱེལ་གྱི་མིང་ཅིག་དགོས་རེད་བ་དེ་ལ་ང་ཚོས་གི་རྫ་དམར Sponsor ཞེས་བྲིས་བྱས་རེད། རྫ་དམར Sponsor གི་དང་པོ་ད་ང་ཚོས་འགོ་ཚུགས་པའི་གི་ག་རེ་ཉོ་ཡི་ཁེ་ལབ་ན། ག་རེ་སློབ་གྲྭ་ཕྲུ་གུ་ལ་མཐོ་སློབ་སློབ་གྲྭའི་སྐབས་སུ་ལའང་སློབ་ཡོན་གྱི་མ་འདང་བ་ས་སྐྱ་ཙམ་གྱི་ཨ་ནི་སློབ་ཡོན་འདང་གི་མི་འདུག་ཨ་ནི་མ་འདང་དུས་ང་ཚོས་གི་ད་དེ།

ཕ་མ་གིས་ད་ལྟ་སློབ་སྦྱོང་མ་བྱེད་ལབ་ཀྱི་འདུག་ང་བྱེད་ངེས་དཔེ་ཁྲིད་གོ་ཐུག་ད་ང་པེ་ཤ་འདང་གི་མི་འདུག་ཅོ་ཅོ་སྐུ་མཁྱེན་ད་ང་ཚོའི་རོགས་པ་བྱེད་རོགས་བྱེད་ལ་སྦྱིན་བདག་བཙལ་ལེ་འདྲ་བོ་ཨ་ང་ཚོ་གིས་ཨ་ནི་དེ་འདྲ་ཞིག་མང་པོ་འདུག་ཨ། འོ་འདི་བྱས་ད་རྫ་དམར Sponsor གྱི་ང་ཚོ་གི་དམིགས་ཡུལ་དེ་རང་རེད་ད་གཙོ་བོ་དེ་ཨ་ནི་ད་དེའི་འགོ་ཚུགས་ཡིན་དོ་བཅུ་བདུན་ལ་ང་ཚོ་གི་འགོ་ཚུགས་ཡིན་པ་ཉིས་སྟོང་བཅུ་བདུན་ལ་འགོ་ཚུགས་ཤིང་ད་ད་ད་པོ་ད་འགྲོ་དོན་རེད་ཨ་ནི་ཕྲུ་གུ་གཅིག་གཉིས་གསུམ་བཞི་ལྔ་དྲུག་ལ་ཤི་ད་ད་ད་ཕྲུ་གུ་མང་པོ་ཞུ་ཡོད་ད་རྒྱ་རྒྱ་ཚ་ཡི་ཨ་ནི་ད་ཀོ་ལེ་ཐུང་ཆུང་ངམ་པ་ཞིག་ཡང་པ་ར་ལ་ཡང་སློབ་གྲྭ་ཕྲུ་གུ་ཆུང་ཆུང་དེ་འདྲ་ཡང་ག་ཚད་ཕ་མ་ཁོ་རང་ཚོ་གིས་ཁོག་བཏང་གི་འདུག་ཕ་ཤུགས་ཆེ་བ་སིང་གལ་མ་ད་རེད་ཤག།

དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མེ་རི་ཀའི་ནང་ཕྱོགས་ཕེབས་གནང་རྒྱུན་རིང་བོད་དོན་དྲིལ་བསྒྲགས་ཤུགས་ཆེ་གནང་ཐུབ་པ་བྱུང་ཡོད་པ་སོགས་ཀྱི་སྐོར། དབྱངས་སྒྲོན་ལགས་ཀྱིས་ལྷོ་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་སུ་ཞལ་པར་བརྒྱུད་གནས་འདྲི་ཞུས་པ་ཞིག་གསན་རོགས་གནང། ལྷོ་ཨ་མེ་རི་ཁའི་བོད་སྐུ་ཚབ་དོན་གཅོད་སྐུ་ངོ་འཇིགས་མེད་ལགས་བཀྲིས་བདེ་ལེགས། སྐུ་ངོ། ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཅུ་པའི་ཚེས་གཅིག་ནས་ཚེས་བཅུ་གཉིས་བར་ལྷོ་ཨ་མེ་རི་ཁའི་རྒྱལ་ཁབ་ཆེ་ཁག་ལྔའི་བྷར་ཟིལ་རེད། ཨ་ནི། ཀོ་ལོམ་པི་ཡ་རེད། དེ་ག་ནང་བཞིན། མེག་སི་ཀོ་བཅས་ནང་ལ་ད་གཞུང་འབྲེལ་མཚམས་གཟིགས་དེ་ཚོ་ལེགས་པར་གྲུབ་བྱས་ད་ལྟ་བྱང་ཨ་མི་རི་ཀ་ནང་དུ་སུ་ཆིབས་སྒྱུར་གནང་ཡོད་རེད་བྱས་ཙང་གལ་སྲིད་ཐོག་མ་ཨ་ནི་སྲིད་སྐྱོང་མཆོག་གིས་ཡ་ལྷོ་ཨ་མི་རི་ཀའི་ནང་ལ་ཆིབས་སྒྱུར་སྐབས་ཀྱི་མཛད་འཆར་གཙོ་བོ་ག་རེ་ག་རེ་གནང་ཡོད་ན། ད་ལྟ་པཱ་ལེ་སྲིད་སྐྱོང་མཆོག་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་མོ་དེ་ད་ལྟ་བྷར་ཟིལ་སོ་པོ་ལོ་ལ་ཆིབས་སྒྱུར་གནང་བྱས་དེ་ནས་ཨ་ནི་སྤྱི་ཟླ་བཅུ་པའི་ཚེས་གཅིག་ནས་ཨ་ནི།

དོན་རྒྱབ་སྐྱོར་ཚོགས་པ་དང་ནང་པའི་གི་བསྟི་གནས་ཁག་གི་ནང་ལ་ད་ལྟ་གཅིག་གི་གཉིས་གི་ད་ལྟ Liaison Officer ལ་ལ་གི་ད་ལྟ་གཉིས་གི་ཚབ་གི་ལས་ཀ་བྱེད་མཁན་དང་དེ་ག་ནང་བཞིན་གི་ཁོང་ཚོ་ལ་འགན་སྤྲད་བྱས་ནས་ཁོང་ཚོས་གི་གོ་སྒྲིག་བྱེད་དགོས་བ་ལ་ད་གཉིས་ད་ལྟ་ལས་ཀ་བྱེད་གནང་གྲོགས་དེ་བྱས་ཚ་ཁོང་ཚོས་གི་ད་ད་ད་ཨ་ཅག་གཅིག་མ། ཆོས་ཚོགས་གི་ཚོགས་མི་དང་ཆོས་ཚོགས་གི་ཡ་དེ་ད་རིང་དེ་ལ་གཅིག་རེ་འདུན་ཞུས་བྱས་ནས་ཆོས་ཚོགས་ཚོགས་པ་གཅིག་གི་ད་རོགས་པ་གནང་ཡོད་རང་ལ་ད་མཐུན་འགྱུར་བྱེད་མཁན་ད་འགན་འཁྱེར་མཁན་དེ་གཙོ་བོ་དེ་ཨ་ཅག་གཅིག་རང་བྱས་པ་ལ་ད་ད་དེ།

སྐབས་ཏག་ཏག་འཁེལ་དེ་ད་ལྟ་འདྲ། ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ནས་ཨ་ནེ་ད་ལྟ་ཀོ་ལོམ་པི་ཡའི་གི་ད་ལྟ་དེ་ང་ཚོ་གྲོང་ཁྱེར་དང་དེ་མིན་གྱི་མངའ་སྡེ་གི་ད་ལྟ་འོས་ཤོག་གི་འགོ་བཙུགས་འདུག་ག་ལ་ཡ་གེ་ལ་ཏིས་ཅིག་ཟིང་ཆ་ཆེན་པོ་རེ་ཞིག་འདུག་ཨ་ནི་དེ་ག་ས་གནས་དེའི་གྲོགས་པོ་ཤུག་ཅིག་ལས་སྲུང་སྐྱོབ་ལ་ཡི་ཏིས་ཅིག་དཀའ་ངལ་ཡོད་རེད་དེ་དུས་ག་དེ་ཡིན་དུས་ག་ལ་ད་ང་ཚོ་གི་བྱེ་བཟང་ཅིག་གི་ག་ཨ་ཅག་ཅིག་མ་འདུག།

ད་ལྟ་བོད་པའི་རིག་གཞུང་སྒང་ལ་ད་ལྟ་སྐྱབས་མགོན་རིན་པོ་ཆེ་དང་ཨ་ནི་དེ་ག་ནང་བཞིན་གྱིས་ང་ཚོ་བོད་པའི་རིག་གཞུང་ནང་ཆོས་འདི་སྒང་ལ་དཔེ་མི་མང་ཚོ་དོ་སྣང་ཆེན་པོ་འདུག། ལགས་ལགས་སོ་ད་མཐའ་མ་དེ་ལ་ད་ད་ནི་མེག་སི་ཀོ་ནང་དུ་སུ་ཆིབས་སྒྱུར་གནང་ཤག་བྱས་ཙང་མེག་སི་ཀོ་ནང་ལ་གལ་སྲིད་ཡང་དེ་ཚོའི་བརྒྱུད་ལམ་ཁག་ནང་བལྟས་དུས་དངོས་གནས་མི་མང་ཚོས་ཞེ་པོ་གཅིག་གི་སྐུ་ངོ་སྲིད་སྐྱོང་ལ་ད་བྱས་པ་དང་དགའ་སྣང་ཡོད་པ་དང་དེ་འདྲའི་རྣམ་པ་ཤུགས་ཆེན་པོ་ཞེ་པོ་གཅིག་བརྒྱུད་ལམ་ཁག་ནང་མཐོང་ཡག་འདུག་བྱས་ཙང་སྐུ་ངོའི་ངོས་ནས་ག་འདྲའི་རེ་སིལ་གནང་སོང། མེག་སི་ཀོ་དེ་སྔོན་མ་སྐྱབས་མགོན་རིན་པོ་ཆེ་ཐེངས་བཞི་ཙམ་ཞབས་སོར་འཁོད་ཚར་ཡིན་ཙང་མི་མང་ཚོ་ཡིན་ན་དོ་སྣང་ཆེན་པོ་འདུག་སྔོན་མ་སྐྱབས་མགོན་རིན་པོ་ཆེ་གི་ད་ལྟ་དེ་བརྙན་འཕྲིན་དེ་དེ་སི་རྙོག་གྲ་བྱུང་བའི་སྐབས་ལ་ཡ་དེ་མི་མང་ཚོ་ཚོར་བ་ཆེན་པོ་ཞིག་བྱུང་བས་དེ་འདྲའི་སྐབས་ལ་བོད་པའི་སྐོར་ལ་དཔེ་ཚོར་ཆེན་པོ་དེ་ནང་བཞིན་གྱི་བོད་པའི་ཆོས་ཚོགས་མང་པོ་ཡོད་རེད་ཨ་ནི་གཅིག་གི་བོད་ད་བོད་དོན་སྒང་ལ་ཤུགས་ཆེན་པོ་འདུག་དེ་ལ་བོད་པའི་སྒང་ལ་དབྱིངས་འདུག་དེ་ཡིན་ནས་ད་དེ་གཞུང་དེ་རྒྱ་ནག་མཉམ་དུ་འབྲེལ་བ་ཞུ་ཡི་ཡོད་བ་དང་མངའ་སྡེ་མང་པོ་ཅིག་ད་རྒྱ་ནག་མཉམ་དུ་འབྲེལ་བ་འདུག་དེའི་དུས་སྒང་ལ་ཅིག་གཞུང་འཛིན་གི་ད་ད་ད Foreign Minister ད་དེ་འདྲའི་ཨེ་ཕོ་ད Foreign Office ལ་མཇལ་དེ་ཚོ་དེ་ཁག་པོ་བྱེད་གི་འདུག་དེ་ཡིན་ནས་གྲོས་ཚོགས་ངོས་ནས་གྲོས་ཚོགས་ཚོགས་གཙོ་ད་དེ་དུས་རྒྱ་གར་ཕེབས་ཚར་ཤག་ཚོགས་གཞོན་དེ་ད་དུས་ཚོགས་གཙོ་ཆགས་གི་ཡོད་ཙང་ང་ཚོ་གཙོ་བོ་ད་ད Mexico གི་བོད་དོན་སྒང་ལ་རྒྱབ་སྐྱོར་གནང་མཁན་གྱི་ཚོགས་མི་མཉམ་དུ་ལ་སྐུ་ངོ་སྲིད་སྐྱོང་འདུག་བཤད་རྗེས་དེའི་སྐབས་ལ་མེག་སི་ཀོ་ཚོགས་གཙོ་ཕེབས་ཡ་དེ་ཚོགས་གཙོ་དེ་དུས་ད་རྒྱ་གར་ལ་ད་ནི G Twenty ཚོགས་འདུ་ཕེབས་ཚར་ཤག་ཨ་ནི་དེ་གི་ཚོགས་ཚོགས་གཞོན་གྱི་ཚོགས་གཙོ་ཆགས་ཀྱི་ཡོད་ད་ཚོགས་གཞོན་ཨ་ནི་གདན་འདྲེན་ཞུས་ཚོགས་གཞོན་ཕེབས་ཕེབས་ནས་ད་ཚོགས་གཞོན་གྱིས་ད་རིང་ད་ང་ཚོ་གསུང་བཤད་དེ་ད་ལྟ་མེག་སི་ཀོ་གྲོས་ཚོགས་ཀྱི་ཨེ་ནེ་བོད་དོན་ཐད་ལ་ལངས་ཕྱོགས་ག་རེ་ཡིན་མིན་སྒང་ལ་གསུང་བཤད་དེ་བཞིན་སྐར་མ་བཅུ་ཙམ་གནང་སོང། འདིའི་གསུང་གསུང་འཕྲིན་འདི་ཚང་མ་ད་ད་ད Spanish ན་རེད་དང་སྔ་དུ་དུ་འདིའི་གསུང་འཕྲིན་ད་ཡིག་ཐོག་རང་ཚུར་རག་ཡ་རེ་བ་རྒྱག་གི་ཡོད་རག་ནས་ཨེ་ནེ་ཕབ་བསྒྱུར་བྱས་ནས་འབུལ་གྱི་ཡིན་ན་དེ་ཚང་མ་ང་ཚོ་བཀྲམ་ན་ཡིན། ད་འདིའི་གཞུང་འབྲེལ་རང་གི་ད་ཅིག་གི་གྲོས་ཚོགས་རང་གི་ད་བོད་དོན་སྒང་ལ་དེ་རིང་གཅིག་འདི་གཅིག་གི་འདི་སྤེལ་ང་ཚོ་ད་རྒྱལ་ཁ་ཆེན་པོ་ཞིག་ཐོབ་པ་དང་དང་པོ་རྒྱ་གར་གྲོས་ཚོགས་འཐུས་མི་གྲོགས་པོ་ཚོགས་པ་བཙུགས་ཐུབ་པ་དང་དེ་ནས་ནས་ད་རེས་དུས་སུ་ཚོགས་གཙོ་ངོས་ནས་ནས་མེག་སི་ཀོ་གྲོས་ཚོགས་རང་གི་ནས་བོད་དོན་སྒང་ལ་ལྟ་ཕྱོགས་དང་ལངས་ཕྱོགས་ག་རེ་ཡིན་མིན་དེ་གང་ཡིན་ཁྱེད་ཀྱིས་བཀྲམས་ཐུབ་ཡོད་རེད་ངས་དེ་ནང་བཞིན་གྱི་ད་སྐུ་ངོ་སྲིད་སྐྱོང་མཆོག་གྲོས་ཚོགས་ཀྱི་ཚོགས་གཙོ་ནང་ད་གའི་ཚོགས་ཁང་ནང་ལ་གདན་འདྲེན་ཞུས་ཨེ་ནས་ང་ཚོ་སྐུ་ངོ་སྲིད་སྐྱོང་མཆོག་ལ་ཨེ་ནས་ཕེབས་བསུ་ཞུ་ཡ་དང་ཨེ་ནས་ངོ་སྤྲོད་གནང་ཡ་དང་དེ་བཞིན་གྱི་ནས་བ་གྲོས་ཚོགས་ཚོགས་མི་ཚང་མས་ཀྱི་ཨེ་ནས་ཕྱག་བརྡབས་བྱས་ནས་ཕེབས་བསུ་ཞུ་ཡ་དེ་ད་རིང་བ།

བྱོན་པ་ལེགས་བོད་ཡིག་ན་བྲིས་དེ་ག་ནས་ཤིག་བོད་ཡིག་ན་བྲིས་བ་ཙམ་མ་རེད་ནི་ཁོང་ཚོ་ཚང་མ་ཅིག་རྔ་རྡུང་ཡ་ད་དེ་ནི་ཁོ་རང་ཚོ་ཡུལ་གྱི་ནི་ཆས་གོས་གོན་བྱས་ནི་སྐུ་ངོ་སྲིད་སྐྱོང་ལ་ཕེབས་བསུ་ཞུས་གནང་སོང་ཡང་འདི་དཔེ་ཡག་པོ་བྱུང་སོང་ཞུ་ཡི། ལོ་ནི་ཟེར། སྐུ་ངོ་ད་མདོར་བསྡུས་ནི་ད་རེས་ད་སྐུ་ངོ་སྲིད་སྐྱོང་ད་འདི་ཕ་གིའི་ལྷོ་ཨ་མི་རི་ཀའི་ནང་གི་ད་གཟིགས་སྐོར་འདི་ག་འདྲས་ཅིག་བྱུང་པར་ངོས་འཛིན་གནང་གི་ཡོད་ན།
དེ་གཉིས་ཀས་ད་ལྟ་ལེ་ཏིན་ཨ་མེ་རི་ཀ་ནང་ཆིབས་བསྒྱུར་གནང་བ་དེ་ད་ལྟ་བར་དུ་སྐྱབས་མགོན་གྱིས་ཆིབས་བསྒྱུར་གནང་ཡོད་རེད་ཐེངས་མང་པོ་ཡིན་ནའི་ང་ཚོ་བོད་གཞུང་གི་དབུ་ཁྲིད་ད་ལྟ་སྔོན་མ་སྐུ་ངོ་བློ་བཟང་སེང་གེ་ལགས་དང་མེག་སི་ཀོ།

གལ་ཆེན་པོ་ཡིན་པ་དེ་ངས་བོད་པའི་ནང་ལ་ཇི་ཇི་དེ་ཞིག་རེད་གཉིས་པ་དེ་ལ་ད་ང་ཚོ་བརྩེ་འདང་གི་བོད་པའི་ནང་ལ་རྒྱབ་སྐྱོར་རག་ཆེད་དུ་ལེ་ཏིན་ཨ་མེ་རི་ཀའི་རྒྱལ་ཁབ་དང་དེ་ཚོ་ཚང་མ་མཁྱེན་རྟོགས་དགོས་དེ་དཔེ་གལ་ཆེན་པོ་གང་ཟེར་ན་རྒྱལ་སྤྱིའི་གྲོས་ཚོགས་ནང་ལ་ཨ་ནི་རྒྱལ་ཁབ་ཉི་ཤུ་དེ་ཡོད་རུང་བ་ད་ལྟ་འོས་ཤོག་དེ་སྒང་ལ་ད་ལྟ་འགྲོ་མིའི་ཐོབ་ཐང་དང་དེ་འདྲས་ཀྱི་ཚོགས་གཙོ་དང་མང་ཆེ་ད་ལྟ་དེ་ལེ་ཏིན་ཨ་མེ་རི་ཀ་ནས་ཆགས་ཀྱི་འདུག་དེ་ལ་ང་ཚོ་ཅིག་བོད་མིའི་སྒྲིག་འཛུགས་ཀྱི་དེ་ལ་ཅིག་ཅིག་དོ་སྣང་གནང་ཡ་དང་ཨ་ནི་ཅིག་འདི་བྱས་ཀྱི་ད་རིང་ངའི་བསམ་པར་ཕྱོགས་གང་ས་ནས་ནས་འདུག་བསམ་ན་ཡང་ཞིག་རེ་རག་ཡོད་རེད་བསམ་གྱི། ལགས་ལགས་སོ་སྐུ་ངོ་ད་ད་རེས་ནི་མཛད་བྲེལ་ཆེན་པོ་འདིའི་ནང་ལས་དགོངས་བཀའ་རྣམ་ཐང་རང་ནས་འདུག་ཅེས་ངར་བཅར་འདྲི་ཞུ་བ་གོ་སྐབས་གནང་པ་དེ་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་ཆེ་ཟེར་ནས། གསན་པ་རྣམ་པ་ཚོ་ཐེངས་འདིའི་དུས་ཚོད་རྐྱེན་པས་ང་ཚོའི་ལེ་ཚན་འདི་དེ་གར་མཚམས་འཇོག་ཞུ་བ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། འོད་ཟེར་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་དེ་སྒྲོལ་དཀར་ལགས་ཀྱིས་བདུན་སྔོན་མའི་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག། བོད་རིག་པའི་མཁས་པ་ཞིག་དང་ལྷན་དུ་གླེང་མོལ་ཞུས་པ་དེ། འབྲེལ་ཡོད་དོན་མེད་ངང་སྐྱོན་འཛུགས་ཕོག་པའི་གོང་ས་ཏཱ་ལའི་བླ་མ་མཆོག་ཞུ་བའི་རྩོམ་ཡིག་གི་དུམ་བུ་བཅུ་གཉིས་འདི་ངོ་སྤྲོད་གནང་བར། 昨天看全球佛教峰会上， 觉阿仁波切讲话， 相信很多人都很高兴。 很明显， 虽然尊者的年纪越来越大， 已经八十八岁， 但他的思维是敏捷的。 空格松板， 昆明木头锯板， 卡萨可能南北天座托， རྒྱལ་བ་རིན་པོ་ཆེའི་གསུང་བཤད་གནང་བ་མཇལ་བ་ཡིན། མི་ཧ་ཅང་མང་པོ་དགའ་སྤྲོ་དཔག་མེད་བྱུང་བར་ངོས་འཛིན་བྱེད་ཀྱི་ཡོད། གོང་ས་མཆོག་དགུང་ལོ་མཐོ་རུ་ཕེབས་པ་ཡོད་པ་མངོན་གསལ་དོད་པོ་རེད་ལ། དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པ་ཡོད་ན་ཡང་གང་ཉིད་ཀྱི་ཐུགས་རིག་དགོངས་བཞེས་གནང་སྟངས་ནི་གྲུང་ཤ་དོད་གནང་པོ་དང། ཕྱག་དཔེའི་ནང་གི་ཚིགས་བཅད་དུམ་བུ་དང་དུམ་བུའི་ཐོག་ནས་འདོན་གནང་རྒྱུ་ཡོད་ཅིང། སྐར་མ་བཅུ་གྲངས་ཀྱི་གསུང་བཤད་གནང་སྐབས་ཡི་གེར་གཟིགས་དགོས་ཀྱི་མེད། བགྲེས་པའི་རྣམ་པ་རྩ་བ་ནས་མཇལ་རྒྱུ་མི་འདུག་ལ། གང་ཉིད་ཀྱི་ཐུགས་རིག་ནི་འགྲན་ཟླ་བྲལ་བ་ཞིག་རེད་འདུག་ལྷན་ཚོགས་ཐོག་ལ་ཡང་ཀུན་གྱིས་རེ་སྒུག་ཞུ་ཡུལ་ཞིག་ཆགས་ཤིང། ཐེག་པ་ཆེ་ཆུང་དང་རྡོ་རྗེ་ཐེག་པའི་བླ་མ་སྐྱེས་ཆེན་ཧ་ཅང་མང་པོ་ཡོད་པ་མ་ཟད། ད་དུང་མཁས་པ་ཡང་ཧ་ཅང་མང་པོ་ཡོད། འདི་ནི་ཕྱག་དཔེའི་ནང་བཀོད་པའི། སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམ་པ་ལྷན་དུ་ཡོད་པའི་མཛེས་སྡུག་རྨད་དུ་ལྡན་པའི་རྣམ་པ་འདི་རེད་འདུག། དེའི་ནང་ནས་བཀའ་མོལ་དུམ་བུ་གཅིག་གིས། གུས་མོར་བག་ཆགས་གཏིང་ཟབ་བྱུང་བ་སྟེ། ང་ཚོ་བོད་པའི་གནས་སྟངས་ཧོབ་ཏེ་བལྟས་ན་གནས་སྟངས་སྐྱོ་བོ་ཞིག་ཆགས་ཡོད། ཡིན་ན་ཡང། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བའི་བསམ་བློ་ཏོག་ཙམ་ཡོད་པ་འདིས། རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་ཤེས་པ་ཞིག་བྱུང་པ་ཡིན་ན་ཇི་ཙམ་གྱིས་རྐྱེན་ངན་མང་བ་བྱུང་བ་ཙམ་གྱིས་སེམས་ནང་ལ་བློ་སྐྱེད་ཡོང་རྒྱུ་དང། རྣམ་མཁྱེན་གྲུབ་པའི་རྒྱུ་ལ་ཇེ་ཉེ་ཇེ་ཉེ་འགྲོ་རྒྱུ་ཡིན་པས། ཚང་མས་བསམ་བློ་གཏོང་སྟངས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཤུགས་རྒྱག་རྒྱུ་འདི་ཧ་ཅང་གལ་ཆེན་པོ་རེད། རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་ཤེས་པ་ཞིག་བྱུང་ན་ང་ཚོའི་དཀའ་ངལ་ཚང་མ་སེལ་ཐུབ་རྒྱུ་རེད་ཅེས་བཀའ་གནང་ཡོད། 我是让你没听我这能白。 当然， 我一想起来还是生气。 这个类似他人即地狱的世界， 却需要尊者达赖喇嘛以八十八年及未来更苍老的人生， 付诸于全部的慈悲和爱。 只能说， 这个自以为是的世界及无数傲慢世人。

རང་ཤེད་ཚ་བའི་འཇིག་རྟེན་འདི་དང། དེ་བཞིན་གྲངས་ལས་འདས་པའི་ཁེངས་དྲེགས་ང་རྒྱལ་ཅན་གྱི་འཇིག་རྟེན་པར། གང་ཉིད་ནས་ལེགས་སྐྱེས་ཕུལ་གནང་པ་འདི་ཁོང་ཚོར་ཐོབ་མི་འོས་པ་རེད་འདུག་ལ། ཡང་ཕྱོགས་གཞན་ཞིག་ནས། འཛམ་གླིང་འདིས་བོད་མིའི་དཀའ་ངལ་གྱི་གནས་སྟངས་འདི་ཧ་ལམ་བརྗེད་ངེས་སུ་སོང་བའི་སྐབས་དེར། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས། དོན་མེད་ངང་ཉེས་པ་ཕོག་གནང་པའི་ཐབས་ལམ་ཐོག་ནས། བསྐྱར་དུ་འཛམ་གླིང་འདིས་བོད་འདི་མཐོང་ཐུབ་པ་བཟོས་གནང་ཡོད། དེ་དང་དུས་མཚུངས། བོད་མི་མང་ཆེ་བ་དང། དེ་བཞིན་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པར་ཡིད་ཆེས་དང་དད་མོས་བྱེད་མཁན་གྱི་ནང་པ་ཚོ་གོང་བུ་གཅིག་ཏུ་སྒྲིལ་ཐུབ་པ་འདི་ནི་ངོ་མཚར་ལྡན་པ་ཞིག་ཡིན་པ་མ་བརྗོད་རང་བརྗོད་རེད་འདུག་དེ་ཡང་ཏག་ཏག་བོད་སྐད་ཐོག་གི་ཁ་རྒྱུན་བཞིན། རྐྱེན་ངན་གྲོགས་ཤར་རང་རེད་ལ། ནང་ཆོས་ནང། རྟག་ཏུ་གསུངས་པའི་ལས་ངན་པ་ལས་བཟང་པོར་གྱུར་པ་རང་རེད། འོན་ཀྱང་དོན་དངོས་ཐོག་ར་སྤྲོད་ཐུབ་རྒྱུར་ལས་ཐམས་ཅད་བཟློག་ཟིན་པ་མ་ཟད། ད་དུང་ད་རེས་ཀྱི་དོན་རྐྱེན་འདི་ཐོན་པ་འདི། ཕལ་ཆེར་གོ་དོན་གཏིང་ཟབ་ལྡན་པའི་མ་འོངས་ལུང་བསྟན་ཞིག་ཡིན་སྲིད་པས། ཁྱེད་ཀྱིས་གསུངས་པར་ངས་མོས་མཐུན་ཡོད་ལ། འདི་གནས་ཚུལ་སྡུག་པོ་ཞིག་མ་ཡིན་པར་གནས་ཚུལ་བཟང་པོ་ཞིག་རེད། འོ་ཛི། ང་ཚོ་ཕན་ཚུན་ཁ་བརྡ་བྱས་ཏེ་དུས་ཡུན་རིང་པོ་ཕྱིན་འདུག་བྱས་ན། འདི་ལྟར་བྱ་རྒྱུ་ཡིན། ངས་ཕྱོགས་སྒྲིག་བྱས་ན་ཡང་དུས་ཚོད་རིང་པོ་འགོར་གྱི་རེད།

ཁ་སྣོན་ཞུ་རྒྱུར་ཁ་བརྡ་བྱས་པའི་རྩོམ་ཡིག་འདི་ཟླ་བ་བཞི་པའི་ཚེས་ཉི་ཤུ་གཉིས་ཉིན་ཡིན་ཞིང། གུས་མོ་དང་ཡུ་རོབ་ལ་ཡོད་པའི་བོད་རིག་པའི་མཁས་པ་ཡིན་པའི་དགའ་ཉེ་ཁོང་དང་ལྷན་དུ་སྐད་འཇོག་པའི་ལམ་ནས་ཁ་བརྡ་བྱས་པ་ཡིན། ང་གཉིས་ཕན་ཚུན་གཙོ་བོ་རྒྱ་སྐད་ཐོག་ནས་ཁ་བརྡ་བྱས་པ་དང་དེའི་ནང་བོད་སྐད་ཀྱང་བཤད་པ་ཡིན། སྐད་འཇོག་པ་ཁག་ཡིག་ཐོག་ལ་ཕབ་པའི་རྗེས། གུས་མོས་ཟླ་བ་ལྔ་པའི་ཚེས་གཉིས་ཉིན་ནས་ཕྱོགས་སྒྲིག་བྱེད་འགོ་བཙུགས་པ་ཡིན་ལ། དོན་དངོས་ཐོག་ཕྱོགས་སྒྲིག་ཞུ་སྐབས་ལས་སླ་པོ་དེ་ཙམ་མ་བྱུང། ཟླ་བ་ལྔ་པའི་ཚེས་བཅུ་བཞི་ཉིན་གཞི་ནས་ལེགས་གྲུབ་བྱུང་བ་དང། དེ་རྗེས་དུམ་བུ་ཁག་བཞི་ལ་བགོས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་ཆེད་སྒྲིག་ལེ་ཚན་ཐོག་བཀོད་པ་ཡིན་ལ། དོ་སྣང་བྱེད་མཁན་དང་དཔྱད་གླེང་བྱེད་མཁན་ཧ་ཅང་མང་པོ་བྱུང་འདུག་དཔེར་ན་གྲགས་ཆེ་བའི་བོད་རིག་པའི་མཁས་པ་ཞིག་གིས། ལོན་ཌོན་ནས་གུས་མོར་སྒེར་འཕྲིན་ཐོག་ནས་ལན་གསུངས་པར། འདི་ནི་ངས་མཐོང་པའི་གྲོས་བསྡུར་ཡག་ཤོས་ཤིག་དང་གལ་ཆེ་ཤོས་ཤིག་ཡིན། བརྙན་པར་དུམ་བུ་འདིའི་སྐོར་ལ་རྩོམ་ཡིག་བྲིས་པ་དང་ཡང་ན་བགྲོ་གླེང་བྱེད་མཁན་བོད་རིག་པའི་མཁས་པ་མང་ཆེ་བ་ཚང་མས། སྐད་ཆ་གོ་རིམ་མེད་པ་མ་ཟད། ད་དུང་སེམས་ཚོར་གྱི་རྣམ་པ་ལྡན་ཡོད། ཁོ་ཚོས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རྒྱབ་སྐྱོར་ཞུ་རྒྱུ་ཡིན་པ་བརྗོད་པར་བརྟེན། ཁོ་ཚོས་སྐད་ཆ་མང་པོ་བཤད་ནས་གང་ཉིད་ལ་རྒྱབ་སྐྱོར་ཞུས་ཡོད། འོན་ཀྱང་བོད་ཀྱི་རིག་གཞུང་ཐད་ཀྱི་ཆེད་ལས་ཤེས་བྱའི་སྐོར་གྱི་གནས་ཚུལ་མཁོ་སྤྲོད་བྱ་རྒྱུའི་འོས་འགན་འདི་ཁོ་ཚོས་རྩ་བ་ནས་འཁུར་མེད། ཁོ་ཚོས་བཤད་པའི་སྐད་ཆ་དེ་ཚོས་དེ་བས་རྙོག་འཛིང་དང་དོགས་གཞི་ཡོང་རྒྱུ་རེད། དཔེར་ན། འགའ་རེས་བརྙན་པར་དེ་ནི་རྒྱ་ནག་གི་མིའི་ལྐོག་གཡོ་དང་ཡང་ན་ལྐོག་གཡོ་ཞིག་ཡིན་པ་བརྗོད་ཡོད། གང་ཡིན་ཞེ་ན། རྒྱ་ནག་གི་མི་འགའ་རེས་སྤྱི་ཚོགས་འབྲེལ་ལམ་གྱི་བརྒྱུད་ལམ་ཐོག་བརྙན་པར་འདི་བཏོན་པས་རེད། ཡིན་ན་ཡང་འདི་གལ་ཆེན་པོ་མ་རེད། དངོས་ཡོད་གནས་ཚུལ་འདི་ཞིབ་ཕྲའི་བྱུང་རིམ་ཞིག་རེད། དེའི་སྐོར་གླེང་པ་འདི་ནི་ཁ་ལོ་སྒྱུར་པ་དང། སེམས་གཡེང་པ་ཞིག་ཡིན་པ་ལས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་དོགས་པའི་རྣམ་འགྱུར་འཛིན་མཁན་གྱི་མི་དེ་ཚོའི་བློ་དོགས་འདི་སེལ་ཐུབ་ཀྱི་མ་རེད་ལ། དེ་ལས་ལྡོག་སྟེ་འགན་འཁྲི་འདི་མི་གཞན་གྱི་སྟེང་དུ་གཡུག་རྩིས་ཅིག་རེད། ཁོ་པ་ནི་འགོག་སྲུང་གི་རང་བཞིན་ལྡན་པ་ཞིག་རེད། གལ་ཏེ་མི་ག་གེ་མོ་ཞིག་ནི་འགོག་སྲུང་གི་ནུས་པ་ལྡན་པ་ཞིག་ཡིན་ཚེ། ཁོ་ཚོ་ལྟ་དུས་ནས་དེ་བས་གནོང་ཡོད་མཁན་ཞིག་ཡིན་པ་ལས། ཉེས་པ་མེད་མཁན་ཞིག་དེ་བས་ཆགས་ཀྱི་མེད། འབྲེལ་ཡོད་བརྙན་པར་གྱི་གནད་དོན་གཅིག་པུ་ནི་བརྙན་པར་ནང་གི་བྱ་སྤྱོད་འདིས་ཆགས་སྤྱོད་དང་འབྲེལ་བ་ཆགས་ཀྱི་ཡོད་མེད་དེ་རེད། འདི་ནི་མཁས་པ་ཟེར་བ་འདི་ཚོས་ངེས་པར་དུ་ལན་འདེབས་བྱེད་དགོས་པའི་གནད་དོན་གཅིག་པུ་དེ་རེད། ང་ཚོས ྋགོང་ས་ཏཱ་ལའི་བླ་མ་མཆོག་ནི་མི་བཟང་པོ་ཞིག་དང་དགེ་འདུན་པ་བཟང་པོ་ཞིག་ཡིན་པ་བརྗོད་པ་འདི་གནད་འགག་ཅིག་མིན་པར་གནད་དོན་ཆུང་ཆུང་ཡིན་ཞིང། འདི་ནི་ཁ་ལོ་སྒྱུར་པ་ཞིག་རེད། གང་ཉིད་ལ་བློ་དོགས་ཡོད་མཁན་མི་དེ་ཚོའི་དོགས་པ་མེད་པ་བཟོ་ཐུབ་ཀྱི་མ་རེད། གནད་དོན་གཅིག་པུ་ནི་འབྲེལ་ཡོད་གང་ཉིད་ཀྱི་བརྙན་པར་ནང་གི་གནང་སྟངས་དང་བཀའ་མོལ་གནང་བའི་དོན་སྙིང་འདི་ཆགས་ཀྱི་ཡོད། ཁྱེད་དང་བོད་རིག་པའི་མཁས་པས་གནད་འགག་གི་གནད་དོན་འདིར་བགྲོ་གླེང་གནང་པ་མ་ཟད། ད་དུང་སྔོན་ལ་གནད་དོན་འདིའི་སྐོར་ལ་བགྲོ་གླེང་གནང་འདུག་པས་ཁྱེད་ཀྱིས་འདི་ལྟར་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། འདི་ནི་ཧ་ཅང་རིན་ཐང་ལྡན་པ་ཞིག་རེད་ལ། དེ་མིན་གྱི་བོད་རིག་པའི་མཁས་པ་དང་མཁས་དབང་གིས་བྱེད་དགོས་པ་ཞིག་ཆགས་ཡོད།

ཏེ་ལྷོ་ནག་ས་ཁུལ་གྱི་མཚོ་ཡི་མཁའ་དབྱིངས་སུ་གློ་བུར་དུ་སྤྲིན་པ་གས་གཏོར་དང་འཁྱགས་རོམ་བཞུར་ཏེ་ལྷོ་ནག་ནས་རྒྱང་ཐག་སྤྱི་ལེ་དགུ་བཅུ་ཙམ་གྱི་གཤམ་འོག་ས་གནས་ཅུང་ཐང་དུ་ཡོད་པའི་ཆུ་མཛོད་ནང་ཆུ་ཚད་ལས་བརྒལ་བ་ཁེངས་ཏེ་ཆུ་མཛོད་ལ་གས་ཆག་བྱུང་སྟེ་ཏིས་ཏ་གཙང་ཆུ་རྒྱུག་སའི་ས་གནས་ཁག་མང་པོ་ཞིག་གི་ནང་ཆུ་ལོག་རྒྱུག་སྟེ་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེ་ཕོག་ཡོད་པ་དང་ལྷག་པར་དུ་ཅུང་ཐང་དང་ན་ག་ས་གནས་ཁུལ་དུ་གནས་སྡོད་ཁ་ཐོར་བོད་མིའི་སྡོད་ཁང་དང། ཚོང་ཁང་ཆུ་ཡིས་ཁྱེར་བ་སོགས་ཀྱིས་གནོད་སྐྱོན་དང་གྱོང་གུད་ཧ་ཅང་ཆེན་པོ་ཐེབས་ཡོད་པ་རེད་འདུག་དེའི་སྐོར་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། ཨ་ནི་གཙོ་ཆེ་ཤོས་དཀའ་ངལ་ཆེ་ཤོས་དེ་ད་ཆུ་གི་ཡིན་ནི་མ་ལྷོ་ནག་ནས་དུ་སི་ནི་རྒྱུག་ནི་དང་པོ་དེ་ཅུང་ཐང་ལ་བྱས་ནི་ཅུང་ཐང་གི་ཆུ་མཛོད་གློག་ཁང་དེ་བརྡོལ་བྱས་ཨ་ནི་ཅུང་ཐང་གི་གྲོང་པ། ཨ་ནི་བརྒྱ་ཆ་བདུན་ཅུ་དོན་ལྔ་ཨ་ཆུ་གིས་དེ་ནི་བྱེ་མ་གི་ཕུང་པོ་འདྲ་བོ་ཅིག་དེ་འདྲས་ཟིན་ཆགས་བསྡད་པའི་གནས་ཚུལ་འདི་ད་ཚང་མས་མཁྱེན་གསལ་རེད་འདི་ལ་ཡང་ཨ་ནི་ང་རང་ཚོ་བོད་པ་ཁྱིམ་ཚང་བཅུ་གསུམ་གཏན་སྡོད་བྱེད་མཁན་དེ་ཡོད་རེད་ཨ་འདི་གི་མཉམ་དུ་ལ་ཡང་དཔའ་མགོ་གི་མི་ཚང་བཞི་གཅིག་ཨ་ནི་ཅུང་ཐང་ལ་སོ་སོ་འཚོ་བ་གི་ཚོང་ཁང་ཙག་གི་ཙིག་གི་དང་ཟ་ཁང་དེ་འདྲས་འཛིན་པའི་མི་ཚང་བཞི་གཅིག

སྦྱར་དཀའ་ངལ་འཕྲད་ཡོད་འདུག་བརྩམས་པ་ཏ་རིག་བཞི་ལ་བྱུང་བ་རེད་ཏ་རིག་ལྔ་ལ་ང་ཚོ་ས་གནས་ཛ་དྲག་ཚོགས་ཆུང་ས་གནས་འཐུས་ཚོགས་རང་བདེན་ཚོགས་ཆུང་གཞོན་ནུ་བུད་མེད་མདོ་སྟོད་མདོ་སྨད་དབུས་གཙང་ཟེར་དགོན་འདི་ང་ཚོ་འཛོམས་བྱས་ཨ་ནི་འདུག་ཟེར་ནས་ད་དཀའ་ངལ་ལས་སྒྲོལ་ཡ་ཆེད་དུ་ག་རེ་བྱེད་མཁན་ལབ་དུས་དང་པོ་དེ་ཡང་ང་ཚོ་ས་གནས་མི་མང་དང་དགོན་སྡེ་ཁག་ནས་ཞལ་འདེབས་ཅིག་བསྡུས་པ་རེད་གཉིས་པ་དེ་གྲོས་ཆོད་དེ་ལ་ཡང་ང་ཚོ་ཁ་རྩོད་པར་བྱེད

ས་གནས་བོད་མིའི་དཀའ་ངལ་སེལ་ཆེད་དྲ་ལམ་བརྒྱུད་ཞལ་འདེབས་བསྡུ་རུབ་དང་འདི་ཚེས་བཅུའི་ཉིན་སྒང་ཏོག་ས་གནས་འགོ་འཛིན་དང་ཚོགས་པ་ཁག་གི་ཚོགས་གཙོ་བཅས་ཆུ་ལོག་གི་གོད་ཆག་ཕོག་ཡུལ་ན་ག་ས་གནས་སུ་ཕྱིན་ནས་བོད་མིའི་སྡོད་ཁང་གནས་སྟངས་རྒྱུས་ལོན་དང་སྐབས་སུ་བབ་པའི་དགོས་གལ་རིགས་ཞལ་འདེབས་གནང་ཡོད་པ་མ་ཟད་དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་ཛ་དྲག་ངལ་སེལ་རོགས་དངུལ་ཞལ་འདེབས་རྒྱ་གར་སྒོར་མོ་འབུམ་གཉིས་གནང་ཡོད་པ་སྒང་ཏོག་ས་གནས་འགོ་འཛིན་མཆོག་ནས་མུ་མཐུད་གསུངས་དོན། ང་ཚོ་འདུག་ཟེར་ནས

ཕྱིས་འབྱུང། ང་རང་ཚོ་དུས་ཚོད་འདི་དག་ཞལ་འདེབས་གང་ཐུབ་ཐུབ་ཞུས་བྱས་ནས་རོགས་པ་གང་ཐུབ་པ་དེ་ང་ཚོ་ཞུ་གི་ཡིན། ཨ་ནི་འདི་ལ་གཙོ་བོ་ཆེ་ཤོས་ད་ང་ཚོ་ད་རེས་འདི་ལ་མི་གོད་ཆག་བྱས་བྱུང་ཡོད་མ་རེད་འདི་ཡག་པོ་རེད། ཨ་ནི་འདིའི་སྒང་ལ་ང་ཚོ་གནས་ཚུལ་དེ་དེ་མ་ཐག་ཏུ་ནང་སྲིད་ལས་ཁུངས་ཡང་སྙན་སེང་ཞུས་ནས་ནང་སྲིད་ལས་ཁུངས་ངོས་ནས་ཨ་ནི་ང་རང་ཚོ་བོད་པ་འདི་ཁུལ་ལ་ཡོད་དེ་ཉིད་དཀའ་ངལ་འཕྲད་མཁན་ཆ་ཚང་ལ་ཡ་ཨ་ནི་ཛ་དྲག་གི་ཆེད་དུ་ལ་ཡ་དེ་ད་ལྟ་འབུམ་འབུམ་གཉིས་ཅིག་ཨ་ནི་འདུག་ཟེར་ནང་སྲིད་ལས་ཁུངས་ནས་གནང་སོང་དེ་ཡིན་དུས་ཛོམ་པ་གཉེར་ཏེ་སྒང་ཏོག་མི་མང་ཚང་མ་ཚབ་ཞུས་ནས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ལ་དམིགས་བསལ་གྱི་ཐུགས་རྗེ་ཆེ་ཞུ་ཡ་བྱས། ཨ་ས་གནས་མི་མང་གིས་ད་ལྟ་བར་དུ་ཞལ་འདེབས་གནང་བཞག་པ་འདི་འབུམ་གཉིས་དང་སྟོང་ཕྲག་སུམ་ཅུ་ཟིན་འདུག་འདི་ལ་གནས་ཀྱི་ཨ་ནི་ད་རེས་ཛ་དྲག་ཚོགས་ཆུང་ངོས་ནས་ཐུགས་རྗེ་ཆེ་ཞུ་ཡ་དང། དེ་ག་ནང་བཞིན་ང་ཚོའི་ངོ་དེབ་ཀྱི་བརྒྱུད་ལ་ད་ད་ད། དཔལ་འབྱོར། Relief Fund།

ད་ལྟའི་ཆར་གཞུང་ལམ་ཆད་པའི་རྐྱེན་གྱིས་ཅུང་ཐང་ས་གནས་སུ་དངོས་སུ་བསྐྱོད་རྒྱུ་ཁག་པོ་ཡིན་སྟབས་གནས་སྟངས་རྒྱུས་ལོན་ཁ་གསལ་ཞིག་ཡོང་གི་མེད་པ་དང་ཁུལ་དེར་གནས་སྡོད་ས་གནས་མི་འཐུས་བརྒྱུད་ཁ་པར་ཐོག་གནས་ཚུལ་ཤེས་རྟོགས་ལྟར་བྱས་ན་བོད་མིའི་ཁྱིམ་ཚང་བཅུ་བདུན་གྱི་སྡོད་ཁང་དང་ཚོང་ཁང་ཤུལ་མེད་རྩ་མེད་གྱུར་ཡོད་པ་དང་མངའ་སྡེ་གཞུང་གི་མཐུན་འགྱུར་འོག་གང་མགྱོགས་ཐད་འཕུར་གནམ་གྲུའི་བརྒྱུད་ཅུང་ཐང་ས་གནས་སུ་གནས་སྟངས་རྒྱུས་ལོན་ཆེད་དངོས་སུ་བཅར་རྒྱུ་ཡིན་པ་གསུང་གི་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཆུ་ལོག་གི་གོད་ཆག་ཕོག་ཡུལ་ཅུང་ཐང་གནས་སྡོད་བོད་མི་རིག་འཛིན་རྡོ་རྗེ་ལགས་སུ་ཞལ་པར་བརྒྱུད་ས་གནས་ཀྱི་གནས་སྟངས་སྐོར་བཅར་འདྲི་ཞུས་པར་ཁོང་གིས་ཁོང་ཅུང་ཐང་ས་གནས་སུ་ཚོང་ཁང་ཞིག་གཉེར་ནས་འཚོ་བ་སྐྱེལ་བཞིན་ཡོད་པ་དང་ད་རེས་ཀྱི་ཆུ་ལོག་གི་དོན་རྐྱེན་འོག་ཁོང་དང་ཁོང་གི་ནང་མི་བུ་ཕྲུག་གི་ཚེ་སྲོག་སྐྱོབ་ཐུབ་པ་དང་གཞན་ཁོང་གི་རྒྱུ་དངོས་པོ་ཆ་ཚང་མེད་པ་ཆགས་སོང་ཞེས་གསུང་གི་འདུག།

ཟམ་པ་བཅུ་བཞི་ཆུ་ལོག་གིས་ཁྱེར་ཡོད་པ་རེད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།